མཉེན་ཆས་མ་ལག་བཟོ་སྐྲུན་གནང་མཁན་བསྟན་འཛིན་མཆོག་ལྡན་ལགས་ནས། མཉེན་ཆས་མ་ལག་དེར་བོད་མི་ཚོའི་ཉིན་རེའི་ཆོས་སྤྱོད་ཀྱི་ཞལ་འདོན་རིགས་དང་གཟུངས་སྔགས་སྦྱིན་དང་དགེ་བཤེས་རིགས་གྲྭ་དང་བཅས་པ་དང་བོད་ཀྱི་དུས་ཆེན་ཁག་ངོ་སྤྲོད། དེ་བཞིན་ནང་པའི་གནས་ཆེན་རྣམས་ངོ་སྤྲོད་དང་ཡང་གནས་སྐོར་སྟབས་བདེ་ཡོང་བར་བསྐྱོད་སྟངས་ཀྱི་ཆེད་ས་བཀྲ་བཅས་བཀོད་པའི་མཉེན་ཆས་མ་ལག་ཅིག་ཡིན་པ་འགྲེལ་བརྗོད་གནང་འདུག་ནམ་རྒྱུན་མིག་གི་རྒྱུན་གཏན་ཞལ་འདོན་དེ་གང་ཚ་ཡོད་རེད་ཡོད་ཨ་ནི་སྔགས་དང་ང་ཚོ་ནམ་རྒྱུན་དེ་གལ་ཆེ་གང་ཚ

ཨ་འདི་དང་མཉམ་དུ་མཐའ་མ་དེ་ལ་ཁོང་ཚོ་ལ་གཉིས་ཡོད་རེད་བོད་བོད་ཀྱི་དུས་ཆེན་ཁག་གང་ཚ་ལ་ངོ་སྤྲོད་ཡོད་རྒྱུ་ཞིག་རེད་ཨ་ནི་འདི་དང་མཉམ་དུ་ཨ་ནི་ང་ཚོ་བོད་ཨ་ནང་པའི་གནས་མཇལ་ཁག་ཡོད་ར་ད་ང་ཚོ་གལ་སྲིད་ནང་པ་ཡིན་ན་གནས་མཇལ་ཁག་ག་རེ་ག་རེ་ཡོད་རེད་ཁ་དེའི་སྒང་ལ་དེའི་གི་ཨ་གལ་གནད་ག་རེ་རེད་ཆོད་ར་ད་དཔེ་བྱས་ན་ང་ཚོ་ཨ་ཝ་ར་ཎ་སི་འགྲོ་ནས་གོ་ཨ་འགྲོ་ནས་ས་ཆ་དེའི་གལ་གནད་ག་རེ་ཡིན་མིན་བྱས་ཨ་ནི་འདི་ལ་གལ་སྲིད་འགྲོ་ཡ་ཡིན་ན་ཨ་ནི་སོ་སོའི་ས་ཆ་འགྲམ་ལ་ཡིན་ན Direction དུ་འགྲེལ་ཡོད་ཆོད་ར་ང་ཚོ Google Map ལ་མཉམ་དུ་ཕར Link བྱས་ཡོད་རེད།

ད་མདོར་བསྡུས་ན་ཨ་ནི་དེ་རིང་ང་ཚོ་ཆོས་རིག་ལས་ཁུངས་ཀྱི་ཆོས་ལྡན་གྱི་བྱ་བ་ཡག་པོ་ཅིག་ད་གྲུབ་སྟེ་ཡོད་རེད་བསམ་གྱི་འདུག་ཨ་ནི་དེ་མི་མང་པོ་ཅིག་ལ་ཁོ་དེང་སང་མང་ཆེ་བ་ལ་ད་འཕྲུལ་ཆས་འདི་ག་དུས་ན་ལག་ཐོག་ཁ་པར་འདུག་ཚེ་ཁ་པར་ནང་འཁྱེར་ཡོད་དུས་ཡང་ག་པར་འགྲོ་ན་དུས་དུས་ཅིག་ཞལ་འདོན་སྐྱོར་ཡས་འདྲ་བ་ཅིག་དགོས་ཀྱི་འདུག་ཟེར་ལབ་ན་སྟོན་ཆོག་ཆོག་ཡོད་རེད་བ་ཨ་ནི་དེ་དཔེ་ཕན་ཐོགས་ཆེན་པོ་རེད། གོང་ཞུས་ཆོས་རིག་ལས་ཁུངས་ཀྱིས་གསར་སྐྲུན་གནང་བའི་མཉེན་ཆས་དེ་ད་ལྟའི་ཆར Android ནང་དུ་དཀའ་ཚེགས་མེད་པར་འཇུག་ཐུབ་ཀྱི་ཡོད་ན་ཡང

སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་གླིང་ཚོགས་ནི་འགྲན་སྤེལ་སེམས་ཁར། ད་རེས་ཡང་ཁོང་ཚོས་བོད་སྐོར་ལ་དམིགས་བསལ་དོ་སྣང་ཡོད་པ་བྱས་པ་ལ་སན་ཤའོ་པ་ཡན་དུ་བ་དང་ད་རེས་ཀྱི་སྙན་ཐོ་དེས་བོད་དུ་དོ་སྣང་ཁ་སྣོན་སྤྲད་ཐུབ་ཀྱི་རེ་བ་བྱེད་ཀྱི་ཡོད་ཅེས་བརྗོད་སོང། ད་རེས་སྙན་ཐོ་དེའི་གི་ནང་དོན་གཙོ་བོ་ནི་ད་ལྟ་བོད་ནང་གི་ཛ་དྲག་གནད་དོན་དཔེར་ན་བོད་མི་གི་རྒྱུ་ནོར་དང་ཐོན་ཁུངས་སྡེ་ཁག་གི་ཐོབ་ཐང་བརྩི་ས་ནོངས་ས་མེད་པ་དང་སྦྲགས་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་པ།

ནེའུ་ཡོག་གི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་ནང་ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་ཞིག་རིན་མེད་ཀྱི་ཐོག་ནས་མི་མང་ལ་གཟིགས་འབུལ་ཞུས་ཡོད་པ་དང། དངོས་བྱུང་གློག་བརྙན་དེ་ནི་སྐུའི་གཅུང་མོ་རྗེ་བཙུན་པད་མ་ལགས་ཀྱི་འདས་པའི་ལོ་རྒྱུས་གཞི་བཞག་ནས་བོད་ཁྱིམ་སློབ་གྲྭའི་འཕེལ་རིམ་གྱི་སྐོར་དང་འབྲེལ་ནས་བཙན་བྱོལ་བོད་མིའི་ཤེས་ཡོན་སློབ་གསོ་དང་འབྲེལ་བའི་དངོས་བྱུང་གློག་བརྙན་ཞིག་ཡིན་པ་རེད། གློག་བརྙན་དེ་བཟོ་སྐྲུན་གནང་མཁན་དགེ་ལེགས་དཔལ་བཟང་ལགས་ཀྱིས་བརྗོད་དོན་ལྟར་ན། དེ་དུས་ཨ་མ་ལགས་དགུང་གྲངས་བརྒྱད་ཅུ་ཕེབས་པའི་དུས་ཆེན་ལ་ང་ཚོ་གཙོ་བོ་དམིགས་སུ་བཀར་ནས་བསྟན་ཡ་ཆེད་བོད་ཕྲུག་ཁྱིམ་སྡེའི་ངོས་ནས་འཆར་གཞི་ཞིག་བསྒྲིགས་པ་རེད། ཨེ་ནི་དེ་དཀྱིལ་མ་དེ་ལ་ནད་ཡམས་རྐྱེན་བྱས་བྱས་ནི་ང་ཚོ་ལོ་གཉིས་རིང་ག་ལ་ཡ་ད་དེ་ཕར་འགྱངས་བྱས་བྱས་ག་ལེ་ག་ལེ་བྱས་བྱས་ད་ལོ་གཉིས་ནང་ལོགས་ལ་ང་ཚོ་བཟོ་ཐུབ་པ་བྱུང་སོང། ཨེ་ནི་ཐེངས་མ་དང་པོ་དེ་ང་ཚོ Swiss ལ་ཡ Bern University ཁོ་རང་ཚོའི Film Festival ལ་ཡ་དང་པོ་བྱས།

སུད་དང་ལེ་ཀྲེན་སྟན་བོ་རི་མག་མོག་གུང་མོ་བས་ཐབས་པའི་ཆེད་དུ། མ་གྲོང་ས་འཇགས་ནས་གཡས་འཇགས་པར་ཤོང་བའི་ཤ་ཆུའི་རླངས་འཁོར་གྲ་སྒྲིག་བྱས་ཡོད་པ་དང། བཀའ་བསྟན་མཐའ་མའི་ཕན་མ་ཐག་ན་ས་གནས་རོང་ནས་གླིང་དགོན་གོ་སྒྲིག་གནང་བའི་ཐུགས་རྙོག་གི་ནང་རུ་ཤན་འབོག་རྒྱུ་གནང་དོན། ཡོ་རོབ་ཁུལ་དུ་ལོ་གཉིས་རེའི་མཚམས་སུ་རྙོག་འདྲེས་ཀྱི་ཐུགས་ནས་ས་འཇོག་དུས་དྲན་གོ་སྒྲིག་གནང་སྲོལ་ཡོད་པ་ལྟར་ད་ཕྱི་ལོ་ཉིས་སྟོང་བཅུ་སྟོང་ལོར་ཧྥ་རན་སི་དང་ཉིས་སྟོང་བཅོ་དགུ་ལོར་པེ་ཅིང་དུ་གནང་བའི་རྗེས།

བོད་རང་སྐྱོང་ལྗོངས་ཏང་ཨུད་ཀྱི་དྲུང་ཆེ་ཝང་ཅུན་ཀྲེང་ཚོགས་འདུ་ལ་ཕེབས་ནས་རྟེན་འབྲེལ་ཞུས་པ་དང་འབྲེལ་གསུང་བཤད་གནང་བ་དང། ཀྲོང་ཡན་གྱིས་མཇུག་སྒྲིལ་གྱི་ཚོགས་འདུ་གཙོ་སྐྱོང་གནང་ཡོད་པ་སོགས་ཀྱི་སྐོར་ཀྲུང་གོའི་བོད་ཀྱི་དྲ་བ་ཟེར་བའི་ནང་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་གདའ། ད་ནི་ད་རེས་གནས་ཚུལ་དེ་དང་འབྲེལ་བོད་རང་སྐྱོང་ལྗོངས་དང་སྲིད་གྲོས་བཅས་ཀྱི་ཚོགས་འདུ་དེའི་སྐོར་དེང་སྐབས་སི་པེན་དུ་གནས་བཞུགས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ། ཨོ་རེད་ལ་ད་བོད་རང་སྐྱོང་ལྗོངས་ཀྱི། ད་ཁོ་ཚོའི་ཚོགས་ཆེན་གཉིས་ཟེར་ཡ་དེ་རེད་ད་དེ། བོད་རང་སྐྱོང་ལྗོངས་འཐུས་མི་ཚོགས་ཆེན་དང་ཨ་ནི་སྲིད་གྲོས་ཀྱི་ཚོགས་འདུ་ད་དེ་གཉིས་ཚོགས་ནས་ད་མཇུག་གྲུབ་ཡ་གི་གནས་སྟངས་རེད་ད་དེའི་སྒང་ལ་ཅིག་མང་མང་པོ་ཅིག་གི་དོ་སྣང་འདྲ་བྱས་དེ་ཡོད་འདུག་དེ་ཡིན་ན་ཡང་སྤྱིར་བཏང་དེ་བོད་རང་སྐྱོང་ལྗོངས་ཀྱི་ད་ལྟ་འཐུས་མི་ཚོགས་ཆེན་ནང་ལོགས་ནས་ཨ་ནི་ཁོ་རང་ཚོ་ད་རྒྱལ་ཡོངས།

ཨ་ནི་ཁོ་རང་ཚོ་དཔོན་རིགས་བསྐོ་འཛུགས་ཡིན་ན་འདྲ་དེ་ཚོ་ཚང་མ་བསྐོ་འཛུགས་གཏན་འཁེལ་གོང་རིམ་ནས་གཏན་འཁེལ་ཚར་ནས་ཨ་ནི་ཁོ་རང་ཚོ་གི་ད་ཚོགས་འདུ་སྒང་ནས་གཏན་འཁེལ་རྒྱུ་མིན་དེ་ལ་ཨི་སོགས་ལ་བསྐུལ་ཡོད་ཡ་དེ་འདྲ་རྣམ་པ་འདྲ་བོ་ཅིག་རེད་དེ་ལ་ཅིག་ད་ང་ལྟ་བུར་མཚོན་ན་ཅིག་ཧང་སང་ཡ་གི་ཅིག་ཞིབ་འཇུག་བྱེད་དགོས་ཡ་ཅིག་དང་ཧང་སང་ཡ་གི་དེ་ལ་དོ་སྣང་བྱས་ནས་ཅིག་ཚོགས་འདུ་དེའི་སྒང་ནས་བོད་ལ་ཅིག་ཁྱད་པར་ཅིག་འགྲོ་མ་འགྲོ་གི་སྐད་ཆ་དེ་ཞེ་དྲག་ཅིག་མཐོང་གི་ཡོད་མ་རེད་ག་རེ་ན་ཁོ་བོད་རང་སྐྱོང་ལྗོངས་ཀྱི་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་དབུས་གཞུང་དང་ཞི་ཅིན་ཕིང་གི་གཏན་འཁེལ་བྱེད་རྒྱུ་གི་སྲིད་ཇུས་དེ་ལས་བརྒལ་ཡ་གཅིག་ཡང་ཡོད་བ་མ་རེད་དེ་ནི་གང་ལགས་ད་ཞི་ཅིན་ཕིང་གི་སྲིད་ཇུས་དེ་ཉེ་བའི་ལོ་བཅུ་གི་ནང་ལ་ག་རེ་ཡིན་ན་ད་དེ་ང་ཚོ་བོད་གི་ཐོག་ལ་འཛིན་པའི་སྲིད་ཇུས་དེ་གསལ་པོ་འདྲ་བོ་ཅིག་རེད་དེ་ནི་གང་ལགས་ད་ད་རེའི་ཚོགས་འདུ་གྲོལ་རྗེས་སུ་ལ་ཨ་ནི་དཔོན་རིགས་དེ་ཚོ་གི་ད་གསར་འགོད་ལྷན་ཚོགས་དང་ཨ་ནི་གསལ་བསྒྲགས་བྱེད་ཡ་ནི་ཚེ་དེ་ཚོ་ཚང་མ་གི་ནང་ལོགས་ནས་ཨ་ནི་ད་ཞི་ཅིན་ཕིང། ད་ཅིག་ད་རེས་སུ་རེད་གཙོ་འཛིན་ཡིན་པ་དང་ཨ་ནི་ཁོ་རང་གིས་ད་བཤད་བཞིན་པའི་ཅིག་བོད་རང་སྐྱོང་ལྗོངས་མི་རིགས་མཐུན་སྒྲིལ་གྱི་དཔེ་མཚོན་ས་ཁུལ་བཟོ་ཡ་ལ་སོགས་པ་ནི་གཅིག་ག་རེ་ཟུག་རེད། དོན་ཆེན་གལ་ཆེན་བཞི་ཟེར་ཡ་འདྲ་བོ་ད་གལ་ཆེན་བཞི་བོ་དེའི་ནང་ལས་དང་པོ་དེ་ད་ཅིག་བདེ་འཇགས་ཟེར་ཡ་དེ་དེ་ནས་དཔལ་འབྱོར་ཟེར་ཡ་དེ་འདྲ་ཁོ་ཚོ་ཁོ་རང་ཚོའི་ཆབ་སྲིད་ཀྱི་ད་འབོད་ཚིག་མང་པོ་ཅིག་ཡོད་རེད་ད་རང་དེ་ཚོ་དེ་ཚོ་ལག་བསྟར་བྱེད་ཡ་གི་ད་ཅིག། ཡང་གསལ་བསྒྲགས་འདྲ་བོ་བྱེད་ཡ་མ་གཏོགས་ཅིག་ཚོགས་འདུ་དེའི་སྒང་ནས་གསར་པ་ཅིག་དང་མ་འདྲ་ཡ་ཅིག་དང་འགྱུར་བ་ཅིག་དང་རེད་དེ་འདྲ་གི་གི་ད་རྒྱུན་དུ་ཅིག་རྒྱ་ནག་དམར་ཤོག་གི་ཚོགས་འདུའི་སྒང་ནས་ས་གནས་ཚོགས་འདུའི་སྒང་ནས་དེ་འདྲ་ཅིག་བྱུང་ཐུབ་གི་ཡང་མ་རེད་ད་དེ་འདྲ་བྱུང་གི་ཡང་ཡོད་བ་མ་རེད་དེ་འདྲའི་ལ་ད་རེས་ཚོགས་འདུ་གཉིས་ཆ་ད་རང་ད་ཅིག་ཕྱིའི་རྣམ་པ་སྒང་ནས་ཅིག་ཐིམ་བོད་པ་ས་བོད་ཀྱི་ས་གནས་ཀྱི་ཅིག་འཐུས་མི་མཉམ་ཞུགས་བྱེད་ཡ་དེ་འདྲ་གི་ཅིག་འཁྲབ་སྟོན་གྱི་རྣམ་པ།

མ་འོངས་པ་ལ་བོད་ནང་གི་བོད་མིའི་ཁོར་ཡུག་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་ཀྱི་ཐོག་ལ་དམ་བསྒྲགས་ཆེ་རུ་འགྲོ་ཉེན་ཡོད་དང་གུ་ཡངས་དུ་འགྲོ་བའི་རེ་བ་གནང་གི་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ།
ལགས་སོ་ཟེར་ལ་ད་དེ་དང་པོ་ངས་ཅི་ཞུ་ཤེས་ན་ཟེར་ན་ཁྱོད་རང་གི་ལེ་ཚན་དེ་ཁོར་ཡུག་དང་འབྲེལ་བ་ཡོད་ཨ་ནི་དེ་ཁོར་ཡུག་གི་ཕྱོགས་ནས་བཤད་ན་ད་ལྟ་ཁ་རྩང་དེ་རིང་གསར་འགྱུར་གསར་བ་གནས་ཚུལ་གསར་བ་ཐོན་རྒྱུ་དེ་ད་ཝུའི་ཆའི་ཝང་ལགས་ནས་ཐོན་ཡ་གནས་ཚུལ་དེ་ཡིན་ན། ད་རྒྱ་ནག་ནང་ལོགས་ནས་ནི་གྲོང་ཁྱེར་ཆེ་ཡ་དེ་ཚོ་ལ་གློག་གི་དཀའ་ངལ་ཅིག་མང་པོ་ཅིག་འཕྲད་ཡ་གློག་མ་འདང་ཡ་དེ་འདྲ་དཀའ་ངལ་འཕྲད་ཡོང་དེའི་སྒང་ལ་གློག་ཤུགས་བེད་སྤྱོད་བྱེད་མཁན་གྱི་ནི་ད་བཟོ་གྲྭ་ལྷག་པར་དུ་ད high technology བེད་སྤྱོད་བྱེད་མཁན་གྱི་ནི་དེ་འདྲ་གི་བཟོ་གྲྭ་དེ་ཚོ་མང་པོ་ཅིག་ནི་བོད་ལ་ཡོང་ནས་ནི་བོད་ནང་བརྩིགས་ནས་བོད་གི་ཨ་ནི་ཆུ་གློག་བཟོ་གྲྭ་མང་པོ་ཅིག་བརྩིགས་ནས་ཨ་ནི་ཆུ་གློག་གི་བཟོ་གྲྭ་གི་གློག་དེ་ཚོ་ཨ་ནི་ཁོ་ཚོ་བེད་སྤྱོད་བྱེད་ཀྱི་ཡོད་ཡ། དེ་ཡང་རྒྱ་ནག་གཞུང་གི་དམར་ཤོག་གཞུང་གི་གི་ད་འཁྲབ་སྟངས་ཅིག་ཟེར་ན་ད་བཤད་སྟངས་ཅིག་བྱེད་སྟངས་ཅིག་ཡོད་ཡ། ཨ་ནི་བོད་ལ་རོགས་སྐྱོར་བྱེད་ཀྱི་ཡོད་ཡ་ཟེར་ཡ་དེ་འདྲ་གི་མིང་ཐོག་ནས་ཡོང་གི་འདུག་ཟེར། དེའི་དཔེ་དེ་མ་འོངས་པ་ན་བོད་ཀྱི་ཁོར་ཡུག་གཏོར་བརླག་བྱེད་ཡ་དང་བོད་ཀྱི་གཏོ་ཁོར་ཡུག་ལ་དཔེ་གནོད་སྐྱོན་ཆེན་པོ་ཐེབས་ཀྱི་རེད་ཟེར་ཡ་འདི་འདྲ་ཁོ་རང་ཚོ་གི་ད་དེ་འདྲ་གི་གནས་ཚུལ་ཞིག་སྤེལ་འདུག་ད་དེ་དེའི་སྒང་ནས་བལྟས་ཡོང་དེའི་སྒང་ལ་ནི་བོད་ཀྱི་ཁོར་ཡུག་སྒང་ལ་ག་འདྲ་ཞིག་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་ཞིག་རེད། ད་དེ་ནི་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེའི་སྒང་ནས་ངས་རགས་ཙམ་ཞུས་ཡོད་ད་ཡིན་རྒྱུ་དེ་རེད། བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ནི་དབུས་གཞུང་གིས་གཏན་འབེབས་བྱེད་རྒྱུ་དབུས་གཞུང་ནས་ཡར་བལྟས་སོང་ན་ད་ཁ་རྩང་འདི་རུ་ཞི་ཅིན་ཕིང་ནི་འགྲོ་ས་ཡོད་མ་རེད་ཞི་ཅིན་ཕིང་གིས་བོད་ཐོག་ལ་འཛིན་པའི་གཟི་བརྗིད་དེ། ད་ཁོ་རང་ཚོ་གི་ས་གནས་བོད་རང་སྐྱོང་ལྗོངས་དཔོན་རིགས་དེ་ཚོས་ལག་བསྟར་བྱེད་ཡ་མ་གཏོགས་ཅིག། ལག་བསྟར་རང་བྱེད་ཡ་མ་གཏོགས་ཁོ་རང་ཚོ་ཅིག་སྲིད་ཇུས་གསར་བ་ལག་བསྟར་བྱེད་ཡ་དེ་འདྲ་གི་དབང་ཆ་ཡོད་བ་མ་རེད། ཡིན་དེའི་སྒང་ལ་ད་ཞི་ཅིན་ཕིང་གི་ལོ་བཅུའི་ལ་བོད་ཐོག་ལ་བཟུང་བའི་སྲིད་ཇུས་ལ་བལྟས་ཡོང་དེའི་སྒང་ལ་ད་ང་ཚོ་རང་བཞིན་གྱི་དེ་ཚོད་དཔག་བྱེད་ཐུབ་ཡ་ཅིག་རེད། ཞི་ཅིན་ཕིང་གི་བོད་ཀྱི་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ད་མངོན་གསལ་དོད་པོ་གི་འཛམ་གླིང་གི་སྐྱོན་བརྗོད་བྱེད་ཡ་དང་ཡང་ན་ཅིག་ནུབ་ཕྱོགས་རྒྱལ་ཁབ་ནས་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ལ་སོགས་པ་ག་ཚད་སྐྱོན་བརྗོད་བྱེད་ན་དེ་ལ་དཔེ་དེ་དེ་ཡ་དོ་སྣང་མ་བྱས་ནས་ད་ངས་རྩ་མེད་བཟོ་གི་ཡིན། ཟེར་ཡ་གི་རྣམ་འགྱུར་གྱི་སྒང་ནས་ཨ་ནི་ད་སྲིད་ཇུས་དེ་ལག་བསྟར་བྱེད་ཀྱི་ཡོད་རེད་ད་དཔེར་ན། བོད་ཀྱི་ནང་བསྟན་ཀྲུང་གོ་ཅན་དུ་སྒྱུར་བ་དང་ཨ་ནི་དེ་ནས་རྒྱ། རྒྱ་གི་ད་དེ་རྒྱ་སྐད། རྒྱ་གི་སྐད་ཡིག་སྐད་དང་ཡི་གེ་དེ་བོད་གི་སློབ་གྲྭ་ནང་ལ་ཁྱེ། དར་སྤེལ་གཏོང་ཡ་དང་དེ་ག་ནང་བཞིན་ད། ཅིག་བཅའ་སྡོད་སློབ་གྲྭ་བརྩིག་ཡ་ལ་ད་དེ་ཚོ་ཚང་མ་གསར་འགྱུར་བརྒྱུད་ལམ་སྒང་ཐོན་ཡོད་ཡ་གི་ཞི་ཅིན་ཕིང་གི་འདས་པའི་ལོ་བཅུ་གི་ནང་ལ་སྲིད་ཇུས་ག་རེ་སྤེལ་ཡོད་ན་དེ་མུ་མཐུད་དུ་སྤེལ་ཡ་དང་ཨ་ནི་དེ་ཤུགས་ཆེ་རུ་བཏང་བཏང་ནས་ལག་བསྟར་བྱས་ནས། ནི་མར་འགྲོ་རྒྱུ་ཡིན་པ་དེ་ད་གསལ་པོ་འདྲ་བོ་གཅིག་རེད་དེ་ཡིན་དེའི་སྒང་ལ། ནི་ད་ང་ཚོ་མ་འོངས་པ་ན་ནི། བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་ནི་ཞི་ཅིན་ཕིང་གིས། མུ་མཐུད་དུ་དམ་དྲག་བྱེད་ཡག་དང་ནི་བོད་མི་རིགས་རྩ་མེད་བཟོ་ཡག་གི་སྲིད་ཇུས་དེ་ད་མུ་མཐུད་དུ་ནི་ཤུགས་ཆེན་པོས་ལག་བསྟར་བྱེད་རྒྱུ་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡག་ཅིག་རེད་བསམ་གྱི།

ངས་དེ་འདྲ་བསྡད་ཀྱི་ཡོད་བ་མ་རེད་བསམ་གྱི་འདུག་ངས་གོང་ལ་བཤད་ཡག་ནང་བཞིན་བོད་རང་སྐྱོང་ལྗོངས་ལ་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་ཇུས་འགོད་གཏོང་ཡག་དང་དེ་གཏན་འཁེལ་བྱེད་ཡག་དབང་ཆ་དེ་ངོ་མ་དེ་ཡོད་བ་མ་རེད་དེ་ཡོང་ཡག་དེ་གང་ནས་འགོ་རེད་ན་དབུས་གཞུང་གི་སྲིད་ཇུས་ལག་བསྟར་སྲིད་ཇུས་དེ་གོ་དེ་བོད་རང་སྐྱོང་ལྗོངས་ཀྱིས་ལག་བསྟར་བྱེད་དགོས་ཡག་དེ་འདྲ་ཞིག་རེད་དེ་འདྲའི་སྒང་ལ་ཅིག་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་འགྱུར་བ་གཏོང་ཡག་དང་བོད་པ་གི་དཔོན་རིགས་ཅིག་གཉིས་ཅིག་ཡོད་མེད་དང་ཅིག་བོད་པ་ག་ཚད་འཐུས་མི་ནང་ལ་ལྷན་འདུས་ཡག་དེ་ཚོ་ལ་ངས། ཚེ་ལོ་དང་བྲལ་ན་ཅིག། དམིགས་བསལ་དེ་འདྲ་ཞིག་ཅིག་བྱས་ནས་དེའི་སྒང་ནས་བོད་པ་མང་རུ་འགྲོ་ཡ་དང་ཡང་ན་ཉུང་རུ་འགྲོ་ཡ་དང་ཡང་ན་ཅིག་བོད་པ་དཔོན་རིགས་ཅིག་ཡར་སླེབས་མ་སླེབས་དེ་འདྲ་ཅིག་གི་བོད་ཀྱི་ཐོག་ལ་སྲིད་ཇུས་འགྱུར་བ་འགྲོ་ཐུབ་ཡ་དེ་འདྲ་ཅིག་རྩ་བ་ཉིད་ནས་ཡོད་མ་རེད་ག་ཚང་འདི་འདྲ་ཞིག་གི་མིང་གི་དབང་འགྱུར་བ་ལ་དེ་འདྲའི་སྒང་ལ་ད་ཉམས་ཞིབ་བྱེད་མཁན་དང་ཅིག་བོད་ཀྱི་སྲིད་ཇུས་དང་བོད་ལ་དོ་སྣང་བྱེད་མཁན་དེ་ཚོ་གིས་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་དབུས་གཞུང་གིས་ཞི་ཅིན་ཕིང་གིས་སྲིད་ཇུས་གཏན་འབེབས་བྱེད་ཀྱི་ཡོད་ཡང་དབུས་གཞུང་གིས་གཏན་འབེབས་བྱེད་ཀྱི་ཡོད་ཡ་དེ་ལ་དོ་སྣང་བྱས་ཡ་མ་གཏོགས་ཅིག་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་གལ་ཏེ་བོད་རང་སྐྱོང་ལྗོངས་ཀྱི་གུང་ཁྲན་དམར་ཤོག་དྲུང་ཆེའི་ལྟ་བུ་བོད་པ་བཞག་ནས་དཔོན་རིགས་ཚང་མ་བོད་པ་ཡིན་དེ་ནས་བོད་པ་རྒྱུ་རྒྱལ་ཡིན་ན་ཡང་ད་རྒྱ་ནག་དམར་ཤོག་གི་སྲིད་ཇུས་དབུས་གཞུང་གིས་གཏན་འབེབས་བྱེད་འདུག་སྲིད་ཇུས་དེའི་འོག་ནས་བོད་པ་ལ་ཅིག་བཟང་ཕྱོགས་ཀྱི་འགྱུར་བ་འགྲོ་ཡ་ཅིག་རྩ་བ་ཉིད་ནས་ཡོང་མ་ཐུབ་ཡ་རེད་དེ་འདྲའི་སྒང་ལ་དེ་རྒྱ་ནག་ཐད་ལ་ཅིག་རྒྱ་ནག་གི་སྲིད་ཇུས་ལ་ཞིབ་འཇུག་ཅིག་དེའི་སྒང་ལ།

ཅང་ཅེ་པད་མ་དབང་འདུས་སྒྲོལ་དཀར་བཀྲ་ཤིས་ཟླ་བ་ཝང་ཀང་བཅས་སྲིད་གྲོས་སྐབས་བཅུ་གཉིས་པའི་བོད་རང་སྐྱོང་ལྗོངས་སྲིད་གྲོས་ཀྱི་འགོ་གཙོ་གཞོན་པ་ལ་བདམས་ཡོད་པ་སོགས་སྐོར་ད་ཆ་དེ་རིང་གི་བོད་དང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།